ཨ་རིའི་སྲིད་འཛིན་རྗེས་མ་འདེམས་རྒྱུའི་ད་ལོ་ཉིས་སྟོང་ཉི་ཤུ་བཞིའི་འོས་བསྡུའི་མཐའ་མའི་འགྲན་ཟླ་དེ་ལས་ཐོག་སྲིད་འཛིན Biden དང་སྲིད་འཛིན་ཟུར་པ Donald Trump གཉིས་པོ་ལ་ཐུག་སྲིད་པའི་གནས་སྟངས་ཇེ་ཆེར་ཕྱིན་པ་འདིས་རྒྱ་མིར་བློ་མི་བདེ་བ་བཟོ་བཞིན་པ་གནས་ཚུལ་འདུག་དེ་ལྟར་གྱི་རྒྱུ་མཚན་དང་པོར་འོས་བསྡུའི་དྲིལ་བསྒྲགས་ཀྱི་དུས་སྐབས་དང་དྲིལ་བསྒྲགས་རང་རྒྱ་མི་ལ་གནོད་པོ་ཞིག་འབྱུང་སྲིད་པ་རྒྱ་མིར་སེམས་འཚབ་བཟོས་ཡོད་པ་རེད་འདུག། གང་ཡིན་ཞུས་ན་ཨ་རིའི་ལས་ཐོག་སྲིད་འཛིན Biden དང་སྲིད་འཛིན་ཟུར་པ Trump གཉིས་པོ་མཐའ་མའི་འོས་མི་གཉིས་པོ་ཆགས་པ་ཡིན་ན་འོས་མི་གཉིས་པོས་རང་རང་གི་དྲིལ་བསྒྲགས་ཀྱི་ནང་ལ་ཨ་རིས་རྒྱ་ནག་ལ་མཁྲེགས་ཙམ་གནང་དགོས་པའི་བཀའ་མོལ་དང་གཏམ་བཤད་སྤེལ་སྲིད་པ་དང་དེ་ལྟར་གྱིས་རྒྱ་མི་དང་ཨ་རིའི་འབྲེལ་བ་ཉེ་བའི་ལོ་ཤས་ཀྱི་རིང་ལ་སྡུག་ལ་ཕྱིན་པ་དེ་ཉེ་བའི་ཟླ་དུས་སུ་ཡར་རྒྱས་ཕྲན་བུ་འབྱུང་བཞིན་པ་དེར་ཉམས་ཆག་བཏང་སྲིད་པ་དང། རྒྱུ་མཚན་གཉིས་པར་ད་ལོ་ཉིས་སྟོང་ཉི་ཤུ་བཞིའི་ཕྱི་ཟླ་བཅུ་གཅིག་གི་ནང་ལ་བྱ་རྒྱུའི་ཨ་རིའི་རྒྱལ་ཡོངས་འོས་བསྡུ་དེ་རང་གི་གྲུབ་འབྲས་རྒྱ་མི་ལ་གནོད་པོ་འབྱུང་སྲིད་པ་རྒྱ་མིར་སེམས་འཚབ་བཟོས་ཡོད་པ་རེད་འདུག་གང་ཡིན་ཞུས་ན Biden དང Trump གཉིས་ཀ་རྒྱ་མིའི་བློ་ལ་བབས་པའི་ཨ་རིའི་སྲིད་འཛིན་གྱི་འོས་མི་ཆགས་མེད་པ་རེད་འདུག་ལས་ཐོག་སྲིད་འཛིན Biden ནི་ཨ་རི་དང་རྒྱ་མིའི་བར་ལ་མཐུན་ལམ་བྱེད་སའི་མཐུན་ས་དེ་འདྲ་འཚོལ་ཐབས་གནང་མཁན་ཞིག་ཡིན་ནའི། རྒྱ་གར་རྒྱ་མཚོ་དང་ཞི་བདེ་རྒྱ་མཚོའི་ཁུལ་དུ་རྒྱ་མི་ལ་ཁ་གཏད་བྱེད་མཁན་གྱི་མནའ་འབྲེལ་གྱི་སླད། ཨ་རིའི་མཐུན་ཕྱོགས་ཚོ་ཁོང་གིས་གཅིག་ཏུ་སྒྲིལ་ཐབས་གནང་བ་ལ་རྒྱ་ནག་གཞུང་ལ་སེམས་འཚབ་ཡོད་པ་རེད་འདུག་ད་དུང་ཐའེ་ཝན་གྱི་ཐད་ལ་རྒྱ་ནག་དང་འཁྲུག་རྩོད་རིགས་ཀྱི་སྐབས་སུ་ཨ་རིའི་དཔུང་དམག་གིས་ཐའེ་ཝན་སྲུང་སྐྱོབ་བྱ་བ་བཟོ་རྒྱུ་ཁོང་གིས་ཡང་ནས་བསྐྱར་དུ་གསུངས་ཡོད་པས། ཐའེ་ཝན་ཐད་ཀྱི་ཁོང་གི་སྲིད་བྱུས་ལ་རྒྱ་མིར་སེམས་འཚབ་ཡོད་པ་རེད་འདུག་སྲིད་འཛིན་ཟུར་པ Trump གྱིས་ཨ་རིའི་ཕྱི་སྲིད་ཀྱི་བྱུས་དེ་ཨ་རི་སོ་སོ་ལོགས་སུ་ཁེར་རྐྱང་བཞུགས་པའི་ཐབས་ལམ་གཉེར་བ་ཞིག་གིས་ཐའེ་ཝན་སྲུང་སྐྱོབ་བྱ་རྒྱུར་ཨ་རིས་རོགས་རམ་གཏང་རྒྱུར་ངང་ཙམ་གནང་སྲིད་པ་དེ་འདྲ་ཡོད་ན་ཡང། ཁོང་གིས་མཐར་ག་རེ་གནང་འགྲོ་ཡོད་མིན་བཤད་ཚོད་མི་ཐིག་པ་ཞིག་དང་རྒྱ་མིའི་ཐད་ལ་ཁོང་གིས་བཀའ་མོལ་མཁྲེགས་པོ་གནང་སྲོལ་ཡོད་པ་སོགས་ལ་བརྟེན་ནས། ཁོང་གིས་མཐར་ག་འདྲ་གནང་དང་མ་གནང་ཚོད་དཔག་བྲལ་བས་རྒྱ་མིར་སེམས་འཚབ་ཡོད་པ་རེད་འདུག། འཛམ་བུ་གླིང་གི་ཡོངས་ལ་ཁྱབ་པའི་ནད་ཡམས་ཆེན་མོ Covid nineteen ཏོག་དབྱིབས་ནད་དུག་གི་ནད་ཡམས་དེ་འཛམ་གླིང་ལ་ཁྱབ་པ་རྒྱ་མིས་བཟོས་པ་ཁོང་གིས་ཡ་ལ་བཅུག་གནང་ཡོད་པ་མ་ཚད། ཁོང་གིས་ཨ་རིའི་སྲིད་འཛིན་གྱི་ལས་ཡུན་གྱི་སྐབས་སུ་ཨ་རི་དང་རྒྱ་ནག་གི་དབར་ལ་ཚོང་འབྲེལ་གྱི་ཐད་དྲང་བདེན་ཡོང་བའི་འཐབ་རྩོད་ཞིག་ཆེ་ལ་བཏང་ནས་འཐབ་རྩོད་དེ་ད་དུང་ཡང་མུ་མཐུད་བཞིན་པ་དང། ཧྲང་ཧའེ་རུ་ཧྥུའུ་ཏན་གཙུག་ལག་སློབ་གྲྭར་རྒྱལ་སྤྱིའི་འབྲེལ་ལམ་གྱི་ཤེས་བྱའི་སློབ་དཔོན་ཀྲའོ་མིང་ཧའོ་ཞུ་བས་གསུངས་གསལ་ལ། ཨ་རིའི་སྲིད་འཛིན་རྗེས་མའི་འོས་བསྡུ་དེ Biden དང Trump གཉིས་ནས་སུ་ལ་ཐོབ་ནའི་རྒྱ་ནག་ལ་ཁྱད་པར་ཡོང་མ་རེད། སྐུ་ཉིད་གཉིས་ཀ་རྒྱ་ནག་ལ་དུག་གི་མདའ་དཔེ་རེར་ཆགས་ཡོད་རེད། ཞེས་གསུངས་ཤག། ཀྲའོ་གི་མཐོང་ཚུལ་དེ་རྒྱ་ནག་དང་ཨ་རི་གཉིས་ཀའི་ནང་གི་དབྱེ་ཞིབ་པ་མང་པོ་ཞིག་གི་མཐོང་ཚུལ་གཅིག་པ་ཆགས་འདུག་ད་དུང་རྒྱལ་ཁབ་གཉིས་ཀའི་ནང་གི་དབྱེ་ཞིབ་པ་མང་པོ་ཞིག་གིས Trump ལས Biden སྤྱིར་བཏང་བརྟན་པ་ཡོད་པས་རྒྱ་ནག་ལ་གནོད་ལོས་ཀྱི་ཐད་ལ Trump ལས Biden ཕྲན་བུ་རྒྱ་ནག་ལ་ཡག་ག་ཡོད་སྲིད་པ་དང་ཡིན་ནའི Biden གྱིས་རྒྱ་ནག་ལ་ཁ་གཏད་བྱེད་མཁན་གྱི་མཐུན་གྲོགས་ལམ་ལྷོང་ལྡན་པ་བཀོད་འདོམས་གནང་སྟངས་དེས་རྒྱ་ནག་གཞུང་མགོ་གཟེར་ན་བ་བཟོས་ཡོད་པ་བརྗོད་ཀྱི་ཡོད་པ་རེད་འདུག་ཆིང་ཧྭ་ཏ་ཞུའེ་རུ་རྒྱལ་སྤྱིའི་བདེ་འཇགས་དང་ཇུས་ཀྱི་བསྟི་གནས་ཞེས་པའི་ཉམས་ཞིབ་པ་སུན་ཁྲང་ཧའོ་གྱིས་བརྗོད་གསལ་ལ། ཨ་རིའི་སྲིད་འཛིན་ལ་སུ་འཁོད་པ་ཡིན་ནའི་ཨ་རིའི་རྒྱ་མི་དང་སྟོབས་ཤུགས་ཀྱི་འགྲན་ཟླའི་སྤྱི་ཡོངས་ཀྱི་ཁ་ཕྱོགས་འགྱུར་གྱི་མ་རེད། ཨ་རིའི་སྲིད་འཛིན་རྗེས་མའི་འོས་བསྡུ་ཁྲོམ་དང་བཱའི་ཏིན་གཉིས་ནས་འདི་ལ་ཐོབ་པ་དང་ཕ་གི་ལ་ཐོབ་པར་རྒྱ་ནག་གིས་དགའ་ཞེན་བྱེད་ཀྱི་ཡོད་མ་རེད་གང་ཡིན་ཟེར་ན། གཉིས་ཀ་ཡིས་ཨ་རིའི་སྲིད་འཛིན་ལོ་བཞི་བཞི་རིང་བྱས་པའི་སྐབས་དུས་གཉིས་ཀའི་ཐད་རྒྱ་ནག་ལ་ཉམས་མྱོང་བྱུང་ཟིན་པ་རེད་སོགས་བརྗོད་བཞག། རྒྱ་ནག་གི་དྲ་ལམ་ནང་གི་བརྒྱུད་ལམ་ཁག་ཏུ་བཤད་པ་རྒྱག་མཁན་མང་པོ་ཞིག་གིས་ཨ་རིའི་སྲིད་འཛིན་རྗེས་མ་དེར Trump འཁོད་ན་སྙམ་པའི་རྣམ་པ་ཐོན་ཤག་ཁོང་ཚོའི་མཐོང་ཚུལ་ལ Trump ནི་ཚོང་པའི་བསམ་བློ་གཏོང་སྟངས་ཡོད་པའི་བཟོ་ཚོང་གི་མི་སྣ་ཞིག་ཡིན་པ་མ་ཚད། ཨ་རིའི་མང་གཙོའི་རིང་ལུགས་ཀྱི་གོང་འཕེལ་བརྡལ་བཤིག་གཏོང་མཁན་ཞིག་དང་འཛམ་བུ་གླིང་དུ་ཨ་རི་དབུ་ཁྲིད་མཁན་གྱི་སྟོབས་དང་གཟི་བརྗིད་བརྡལ་བཤིག་གཏོང་མཁན་ཞིག་ཡིན་པས་དེ་ལྟར་གྱི་ངང་ལ་རྒྱ་ནག་གཞུང་ལ་ཕན་ཐོགས་པོ་ཞིག་ལ་མཐོང་གི་ཡོད་པའི་རྣམ་པ་བྱུང་ཤག།

རྒྱ་ནག་ལ་ཕན་ཐོགས་པོ་དེ་འདྲ་ཡོད་སྲིད་པ་རེད་དེ། ཕན་ཐོགས་དེ Trump གིས་ཨ་རི་དང་རྒྱ་ནག་གི་འབྲེལ་བ་ལ་བཏང་སྲིད་པའི་གནོད་སྐྱོན་བསུབ་མི་ཐུབ་པ་མི་སྲིད་པ་ཡང་ཡོད་པ་དང། སྐུ་ཞབས Trump ཨ་རིའི་སྲིད་འཛིན་ལ་འཁོད་ན་ཨ་རི་དང་རྒྱ་ནག་གི་འབྲེལ་ལམ་ལ་ཉེན་ཁ་ཆེན་པོ་དང་དྲག་པོའི་འཁྲུག་རྩོད་ཐེ་བའི་བཤད་ཚོད་མི་ཐིག་པ་དང་ངེས་གཏན་མེད་པའི་ཉེན་ཁ་ཆེན་པོ་ཡོད་པ་སོགས་གསུངས་བཞག་ཉིས་སྟོང་བཅུ་དྲུག་གི་ལོར་སྐུ་ཞབས Trump ལགས་ཨ་རིའི་སྲིད་འཛིན་གྱི་འོས་བསྡུ་ཐོབ་དུས་ཐའེ་ཝན་གྱི་སྲིད་འཛིན་གྱི་འཚམས་འདྲིའི་ཞལ་པར་ཁོང་གིས་བཞེས་དུས་རྒྱ་ནག་གཞུང་ཁོང་ཁྲོ་ལངས་ཡོད་པ་དང། ཡིན་ནའི་ཉིས་སྟོང་བཅུ་བདུན་གྱི་ལོ་ལ་རྒྱ་མིའི་སྲིད་འཛིན་ཞི་ཅིན་ཕིན་གྱིས Trump གྱི་སྐུ་སྒེར་གཟིམ་ཁང་མར་ལ་གོ་ལ Trump ཐུག་ལ་སླེབས་དེ་ཟླ་བ་དྲུག་ཙམ་གྱི་རྗེས་ལ་ཞི་ཅིན་ཕིན་གྱིས Trump གྱི་རྒྱ་ནག་ལ་འཚམས་འདྲི་སྣེ་ལེན་གཟབ་རྒྱས་ཞུས་དུས་གཉིས་པོའི་འབྲེལ་ལམ་ཡག་པོ་ཡོད་པའི་རྣམ་པ་བྱུང་ཡོད་ཀྱང་དེའི་སང་ཕོད་ཉིས་སྟོང་བཅོ་བརྒྱད་ཀྱི་ལོར་རྒྱ་ནག་གིས་ཨ་རི་ལ་བཏང་བའི་ཚོང་ཟོག་ལ་སྲིད་འཛིན Trump གྱིས་སྒོ་ཁྲལ་བཀལ་ནས་རྒྱ་མིས་འཁོན་ལན་སློག་པ་ཞིག་གི་ངང་ལ་ཨ་རི་དང་རྒྱ་ནག་གི་བར་ལ་དེ་ལོ་ཚོང་འབྲེལ་གྱི་འཐབ་རྩོད Trump གྱིས་དབུ་བཙུགས་པ་ཞིག་བྱུང་ཡོད་པ་རེད། དེ་ནས་རྒྱ་ནག་ནས་ཏོག་དབྱིབས་ནད་དུག་ཨ་རི་ལ་ཁྱབ་དུས་ནད་ཡམས་དེ་འཛམ་བུ་གླིང་ལ་ཁྱབ་བརྡལ་གྱི་ཐད་ལ་སྲིད་འཛིན་ཁྲོམ་གྱིས་རྒྱ་ནག་ལ་སྐྱོན་བརྗོད་དྲག་པོ་གནང་ནས་སྐུ་ཞབས་ཁྲོམ་དང་རྒྱ་ནག་གཉིས་པོ་ནམ་ཡང་འཆམ་རྒྱུ་མེད་པ་ལྟ་བུའི་རྣམ་པ་དེ་འདྲ་ལ་ཡང་གྱུར་ནས། ཉིས་སྟོང་ཉི་ཤུར་ཁྲོམ་དང་བཱའི་ཏིན་གཉིས་པོས་ཨ་རིའི་སྲིད་འཛིན་གྱི་འོས་བསྡུ་རང་རང་ལ་ཐོབ་ཐབས་གནང་དུས་ཨ་རིའི་གསང་བའི་ལྷན་ཁང་གི་སྙན་ཐོའི་ནང་ལ་རྒྱ་ནག་གིས Trump བཤད་ཚོད་མི་ཐིག་པ་ཞིག་ལ་མཐོང་ཚུལ་འཛིན་ནས་བསྐྱར་དུ་ཨ་རིའི་སྲིད་འཛིན་ལ་མ་འཁོད་པ་ཞིག་འདོད་པ་བྱེད་ཀྱི་ཡོད་པ་བཀོད་ཡོད་པ་རེད་འདུག་འོས་བསྡུ་དེའི་ཟླ་ཤས་ཀྱི་རྗེས་སུ་གསང་བའི་སྙན་ཐོ་འདྲ་མཚུངས་ཤིག་གི་ནང་ལ་ཕྱི་ལོ་ཉིས་སྟོང་ཉི་ཤུ་ཨ་རིའི་འོས་བསྡུའི་གྲུབ་འབྲས་ལ་རྒྱ་ནག་གིས་ཁྱད་པར་གཏང་རྒྱུའི་ལྐོག་ཇུས་སྤེལ་རྩིས་བྱས་ཡོད་པ་དང་ཡིན་ནའི་མཐར་བྱས་མེད་པ་ཞིག་བཀོད་ཡོད་པ་རེད་འདུག་ད་ལོའི་ཨ་རིའི་འོས་བསྡུའི་གྲུབ་འབྲས་ལ་ཡང་རྒྱ་ནག་གིས་ལྐོག་ཇུས་བཏང་མདོག་ཁ་པོ་མེད་པ་དང་གང་ཡིན་ཟེར་ན་གཅིག་ནས་རྒྱ་ནག་གིས་བྱེད་འདོད་མེད་པ་དང་གཉིས་ནས། དེ་ལྟར་བྱ་རྒྱུའི་ནུས་པ་གོང་འཕེལ་གཏང་རྒྱུ་ཡིན་པ་སོགས་དབྱེ་ཞིབ་འདུག་ལས་ཐོག་སྲིད་འཛིན Biden གྱིས་ཁོང་གི་སྔོན་གྱི་ཨ་རིའི་སྲིད་འཛིན Trump གྱིས་རྒྱ་ནག་གི་ཚོང་ཟོག་ལ་སྒོ་ཁྲལ་བཀལ་བའི་སྲིད་ཇུས་དེ་ཚོ་མུ་མཐུད་གནང་པ་མ་ཚད། འགྲོ་བ་མིའི་ཐོབ་ཐང་རྡོག་རོལ་བཏང་པའི་ཉེས་པར་རྒྱ་མིའི་གཞུང་ཞབས་ལ་ཁེ་ཕན་བཀག་འགོག་གི་ཉེས་ཆད་བཏང་གནང་ཡོད་པ་དང་ཨ་རིའི་འཕྲུལ་ཆས་རིག་པ་གནས་ཡུལ་སོགས་པ་རྒྱ་མིའི་བཟོ་ཚོང་ཁང་གི་ལག་པར་མ་ཐེབས་པའི་དམ་དྲག་ཆེ་ལ་བཏང་བ་སོགས་གནང་པའི་སྟེང་ལ། ན་ནིང་ཉིས་སྟོང་ཉི་ཤུ་གསུམ་གྱི་ལོ་སྟོད་ལ་ཨ་རིའི་སྟེང་གི་གནམ་དུ་རྒྱ་མིའི་གསང་མྱུལ་གྱི་ལྒང་བུ་ཞིག་ཨ་རིས་གཏོར་བའི་རྗེས་ལ་ཨ་རི་དང་རྒྱ་མིའི་འབྲེལ་བ་ཇེ་ཞན་ཇེ་སྡུག་ཆགས་ཏེ་ཉམས་གསོ་ཕྲན་བུ་བྱ་རྒྱུར་ཟླ་བ་མང་པོ་འགོར་ཡོད་པ་རེད། སྲིད་འཛིན Biden གྱིས་བསྐོས་པའི་ཨ་རིའི་ཕྱི་སྲིད་དྲུང་ཆེ Blinken གྱིས་རྒྱལ་སྤྱིའི་སྔ་ས་ད་ཆགས་ཀྱི་བཀོད་པ་ལ་ཕུགས་རིང་པོ་ནས་ཉེན་ཁ་ཚབས་ཆེ་ཤོས་བཟོ་མཁན་ནི་རྒྱ་ནག་ཡིན་པ་གསུངས་ཡོད་པ་རེད། ཨ་རིའི་ཉམས་ཞིབ་ཁང Hudson Institute གྱི་ཉམས་ཞིབ་པ Miles Yu གྱིས། ཏེང་ཞའོ་ཕིང་གི་ཁ་རྒྱུན་གྱི་གཏམ་དཔེ་ཞིག་ནས་བཤུས་ནས་གསུངས་པར། ཞི་མི་ནག་པོ་ཡིན་ནའི་རེད་དཀར་པོ་ཡིན་ནའི་རེད་ཨ་རིའི་ཞི་མི་ཡིན་ཚར་བའི་རྗེས་ལ་ཁྱད་པར་ཡོད་མ་རེད་ཞི་མི་སྡུག་ཅག་རེད་དེ་རྒྱ་མི་དམར་ཤོག་ཚོགས་པའི་ཨ་རིའི་ཐད་ཀྱི་སྲིད་བྱུས་གསར་པ་རེད། ཨ་རིའི་ཁ་གཏད་ཆབ་སྲིད་ཚོགས་པ་གཉིས་པོའི་བར་ལ་རྒྱ་ནག་གི་ཐད་ལ། སྲིད་བྱུས་འཛིན་སྟངས་གང་ལ་གང་འཚམ་འདྲ་མཚུངས་ཆགས་བསྡད་ཡོད་རེད་སོགས་ངོ་སྤྲོད་གནང་བཞག་རྒྱ་ནག་གི་རེན་མིན་གཙུག་ལག་སློབ་གྲྭར་རྒྱལ་སྤྱིའི་གནད་དོན་གྱི་བསྟི་གནས་ཟེར་བའི་འགན་འཛིན་ཝང་དབྱི་ཝེ་ཟེར་བའི་བརྗོད་གསལ་ལ། Biden གྱིས་རྒྱ་ནག་གི་ཁ་གཏད་ལ་རྒྱལ་སྤྱིའི་ཁྱོན་ནས་ཕྱོགས་སྒྲིལ་བཟོས་པ་དེ་ལས། གོ་ལ་གཅིག་གྱུར་རམ Globalization ལ Trump གྱིས་སྟངས་འཛིན་བྱེད་སྟངས་དེར་རྒྱ་ནག་གཞུང་སེམས་ཁྲལ་མང་བ་ཡོད་རེད་གང་ཡིན་ཟེར་ན་རྒྱ་ནག་གི་སྟོབས་ཤུགས་གོང་འཕེལ་གཏང་རྒྱུར་རྒྱལ་སྤྱིའི་སྡིངས་ཆ་དགོས་ཀྱི་ཡོད་པ་དང་ཡིན་ནའི Trump གྱིས་རྒྱལ་སྤྱིའི་སྒྲིག་འཛུགས་ལ་སྟངས་འཛིན་གྱིས་ཟང་ཟིང་བཟོ་སྲིད་པ་ལྟ་བུ་ཞིག་བརྗོད་བཞག་ཡིན་ནའི་པེ་ཅིང་ནས་དབྱེ་ཞིབ་པ་ཞིའི་སུའུ་ཞི་ཟེར་བའི་བརྗོད་གསལ་ལ། ཚོང་པ་ནང་བཞིན་གྱི་ལེན་རེས་སྤྲོད་རེས་དང་ཚོང་རྒྱག་འདོད་ཡོད་མཁན་གྱི Trump ནི། རྒྱ་ནག་གིས་གདོང་ལེན་བྱ་རྒྱུར་ལས་སླ་བ་ཡོད་པ་དང། Biden གྱི་གཞུང་སྣེ་ཁྲིད་སྟངས་དང་འཛིན་སྐྱོང་བྱེད་སྟངས་ནི་རྩ་འཛིན་ལྡན་པ་གཞུང་ལུགས་ལྡན་པ་ཡིན་དུས། དེ་ལྟར་གྱི་ཐོག་ནས Biden གྱིས་རྒྱ་ནག་ཐད་ལ་ནན་པོ་དང་དྲག་པོ་གནང་སྟངས་དེ་རྒྱ་མི་ཁ་ཤས་ཀྱིས་མ་གཏོགས་རྟོགས་ཐུབ་ཀྱི་ཡོད་མ་རེད། Biden ནི་བྱང་ཆུབ་པའི་སྲིད་དོན་པ་ཉམས་མྱོང་ལྡན་པ་ཞིག་རེད་ཁོང་ཨ་རིའི་རྩ་འཛིན་སྲུང་སྐྱོབ་བྱེད་མཁན་ཞིག་རེད་ཁོང་གིས། གྲོགས་པོ་ཚོའི་ཕྱི་སྲིད་མཉམ་འབྲེལ་གྱི་སྲིད་ཇུས་སྤེལ་ནས་རྒྱ་ནག་གི་ཁ་གཏད་ལ་ནུབ་ཕྱོགས་ཀྱི་རྒྱལ་ཁབ་ཚོའི་སྟོབས་ཤུགས་གཅིག་ཏུ་སྒྲིལ་གྱི་ཡོད་པས་དེ་ལྟར་ནས་ལྟ་དུས Biden ཨ་རིའི་སྲིད་འཛིན་ལ་འཁོད་ན་རྒྱ་ནག་ལ་ཁག་པ་ཡོང་གི་རེད་ངས་གསལ་པོ་བྱས་ལབ་ཐུབ་ས་རེད་སོགས་བརྗོད་བཞག་གང་ལྟར་ཨ་རིའི་སྲིད་འཛིན་ལ་སུ་འཁོད་ན་ཡང་ཨ་རི་དང་རྒྱ་ནག་གི་འབྲེལ་བ་ལ་ཁྱད་པར་ཧ་ཅང་བཟོ་རྒྱུ་ངེས་པ་མ་ཟད་གླིང་ཆེན་ཨེ་ཤ་ཡ་དང་ཞི་བདེ་རྒྱ་མཚོའི་ཁུལ་དང་ཡང་སྒོས་རྒྱལ་སྤྱིའི་ཞི་བདེ་ལ་ཁྱད་པར་བཟོ་འཆར་ཡོད་པ་སོགས་དབྱེ་ཞིབ་ཐོན་པའི་སྐབས་འདིར། Trump དང Biden གཉིས་ཀ་རྒྱ་ནག་ལ་གནོད་པོ་ཆགས་རྒྱུ་ཡིན་ན་སུ་གནོད་པོ་ཆུང་བ་དེ་ཆགས་ཀྱི་ཡོད་མིན་རྒྱ་ནག་བསམ་བློ་བཏང་བཏང་ཚད་བཟོས་ཡོད་པ་ཞིག་དབྱེ་ཞིབ་ཐོན་གྱི་འདུག།